ཉེ་ལམ་རྒྱ་གར་གྱི་ཧི་མ་ལ་ཡའི་རི་རྩེ་དང་འགྲེམས་སྟོན་ཚོགས་པས་ལ་དྭགས་ཁུལ་དུ་རྒྱང་རྒྱུག་འགྲན་སྡུར་ཞིག་གོ་སྒྲིག་ཞུས་ཡོད་པ་རེད་འདུག་ལ། སྐབས་དེའི་ཀི་ལོ་མི་ཏེ་བརྒྱ་དང་ཉི་ཤུ་རྩ་གཉིས་ཀྱི་དར་གོས་ཚོང་ལམ་རྒྱང་རྒྱུག་འགྲན་སྡུར་ནང་བོད་པའི་བུ་མོ་ཚེ་རིང་གཡང་འཛོམས་ལགས་བུ་མོའི་ཁྲོད་ཨང་དང་པོ་ཐོབ་ཡོད་པ་བཞིན། འདི་གའི་གསར་འགོད་པས་ཁོང་ལ་ད་རེས་ཀྱི་རྒྱང་རྒྱུག་འགྲན་སྡུར་འདིའི་ནང་ཕོ་མོ་མཉམ་ཞུགས་གནང་མཁན་ལྔ་བཅུ་ང་བདུན་ལྷག་བྱུང་ཡོད་པའི་ཁྲོད་ནས་ཁྱོད་རང་ལ་སྤྱི་ཡོངས་ནས་ཨང་གསུམ་པ་དང་བུ་མོའི་ཁྲོད་ཨང་དང་པོ་ཐོབ་པར་ཚོར་སྣང་ཇི་བྱུང་སྐོར་བཅར་འདྲི་ཞུས་པར་ཁོང་གིས་ངས་དཀའ་ལས་བརྒྱབ་པ་ལ་བརྟེན་ནས་འབྲས་བུ་ཐོབ་པ་དེར་དགའ་ཚོར་ཆེན་པོ་བྱུང་ཡོད་པ་འགྲེལ་བརྗོད་གནང་བྱུང། ང་ཚོ་ད་རེས་རྒྱའི་དགོང་དག་ཆུ་ཚོད་བདུན་པ་ནས start བྱེད་རེད་ཨང་མཚན་མཚན་གང་རྒྱུགས་ནས་སླེབས་ཨ་ནི་ཉི་འོ་ཆུ་ཚོད་གཉིས་དང་ཕྱེད་ལ་ནི་ང་ཚོ Finishing Point དང་འབྱོར་རེད་གི་ལགས། ཚོར་བ་ལ་ནི་དམིགས་བསལ་འདི་རུ་རེད་གི་ལགས་ང་ད Kilometer བརྒྱ་དང་ཉི་ཤུ་རྩ་གཉིས་རྒྱུག་དུས་ཙམ་པ་ལ་ཨང་ཀི་དང་པོ་ལེན་དུས་ཚོར་སྣང་དཔེ་སེམས་པ་སྐྱིད་པོ་བྱུང་སོང་ག་ཡིན་ན་ན་ང་རང་གིས་ད་དཀའ་ལས་རྒྱག་རྒྱུ་འདི་ད་འབྲས་བུ་ཐོབ་ར་ད་འོང་འདི་ཚོར་སྣང་སེམས་པ་ནང་གི་ཚོར་སྣང་འཇུག་ར་དཔེ་སེམས་པ་སྐྱིད་པོ་བྱུང་སོང་ད་ང་རང་ང་རང་གིས་བྱེད་རྒྱུ་དཀའ་ལས་རྒྱག་རྒྱུ་འདི་ད་འགྲིག་ཤག་བསམ་སོང་ད། ཨ་ནི་ང་ཚོ་ད་ལྟ Marathon གི་ཐག་རིང་ཤོས་དེ Kilometer བརྒྱ་དང་ཉི་ཤུ་རྩ་གཉིས་ནང་ལ་ད་ལོ་ང་ཚོ་ཞུགས་བྱེད་དུས་ཙམ་པ་ལ་ཨ་ནི་ང་ཚོ་མི་རྒྱུག་མཁན་ལྔ་བཅུ་ང་བདུན་ཙམ་འདུག་ཨ་ནི་ལྔ་བཅུ་ང་བདུན་ནང་ནས་ཨ་ནི་ང་ཚོ་བུ་དང་བུ་མོ་ཨ་ནི་དེ་ལོགས་ཀ་རང་དེ་བཏང་ཡོད་མ་རེད་ཚང་མ་མཉམ་དུ་བཏང་རེད་མཉམ་དུ་བཏང་དུས་ཙམ་པ་ལ་ཨ་ནི་བུ་མོ་ལྔ་ཡོད་རེད་ཨ་ནི་བུ་མོ་ལྔ་དང་ཨ་ནི་གཞན་པ་ཚང་མ་བུ་ཚང་མ་ཨ་ནི་མཉམ་དུ་གློད་རེད་ཨ་ནི start མཉམ་དུ་བྱེད་རེད་ཨ་ནི་འོ་དེ་ཙམ་པ་ལ་ད།

བོད་པ་མི་གཅིག་ཨང་ཀི་དང་པོ་སླེབས་དུས་ཙམ་པ་ལ་ངའི་མིང་སྟོན་གྱི་མ་རེད་བུ་མོ་དེ་ཨང་ཀི་དང་པོ་སླེབས་སོང་བུ་མོ་དེ་མིང་ཏན་ཏན་དེ་ལས་དུ་མོ་ཨང་ཀི་དང་པོ་སླེབས་སོང་ལབ་མ་རེད་ཚེ་རིང་གཡང་འཛོམས་ཨང་ཀི་དང་པོ་སླེབས་ལབ་བོད་པའི་བུ་མོ་ཨང་ཀི་དང་པོ་སླེབས་སོང་ལབ་ར་བོད་པ་ལབ་དེ་མིང་དེ་སྟོན་པ་ཙམ་གྱིན་ང་ང་རང་རང་དང་མི་ཚང་མས་ག་འདྲའི་བསམ་བློ་བཏང་གི་མིན་མི་ཤེས་ང་རང་བསམ་བློ་བཏང་བཏང་ཙམ་ལ་ན་ར་བོད་པ་གཅིག་མིང་སྟོན་པ་ཙམ་ང་ང་རང་ར་ཡོད proud feel འདུག་ར་འོང་དེ་གཅིག་འོང་དེ་རེད་ཨ་ནི་གཉིས་དུས་ད་ལྟ་དེ Organize བྱེད་མཁན་དེ་ཨ་ནི་ལ་དྭགས་ཁོ་རང་ཚོའི Rimo Company ལབ་ནས་ད་ལྟ་གཅིག་འདུག་འོ་དེ་ཡིས Organize བྱེད་ཀྱི་ཡོད་རེད་ལོ་རྟག་པ་འོ་དེ་རང་གིས Organize བྱེད་ཀྱི་ཡོད་རེད། ཡང་ལ་དྭགས་རྒྱང་རྒྱུག་གི་འགྲན་བསྡུར་འདིའི་ནང་ཀི་ལོ་མེ་ཏྲེ་ལྔ་དང་ཉི་ཤུ་རྩ་གཅིག་བཞི་བཅུ་ཞེ་གཉིས་དེ་མིན་མཁར་གདོང་ལའི་འགྲན་བསྡུར་ཀི་ལོ་མེ་ཏྲེ་བདུན་ཅུ་དོན་གཉིས་དར་གོས་ཚོང་ལམ་རྒྱང་རྒྱུག་ཀི་ལོ་མེ་ཏྲེ་བརྒྱ་དང་ཉི་ཤུ་རྩ་གཉིས་བཅས་སྡེ་ཚན་ལྔ་ཡོད་པ་རེད་འདུག་གཞི་རྩའི་ལ་དྭགས་སུ་གོ་སྒྲིག་བྱས་པའི་རྒྱང་རྒྱུག་འདི་བཞིན་རྒྱ་གར་གྱི་ཧི་མ་ལ་ཡའི་རི་རྩེ་དང། འགྲེམས་སྟོན་ཚོགས་པས་གོ་སྒྲིག་ཞུས་ཡོད་པ་ཞིག་ཡིན་པ་དང་འདིའི་ནང་མཐུན་འགྱུར་གནང་མཁན་ཡང་ལ་དྭགས་རང་སྐྱོང་རི་ལྗོངས་ཡར་རྒྱས་ལྷན་ཚོགས་ཡིན་པ་མ་ཟད། ལ་དྭགས་སུ་རྒྱང་རྒྱུག་ཐེངས་དང་པོ་འདི་ཡང་ཕྱི་ལོ་ཉིས་སྟོང་བཅུ་གཉིས་ལོར་འགོ་འཛུགས་གནང་སྟེ་སྐབས་དེའི་རྒྱང་རྒྱུག་ནང་མཉམ་ཞུགས་གནང་མཁན་མི་གྲངས་གཅིག་སྟོང་ལྔ་བརྒྱ་ལྷག་བྱུང་ཡོད་ཅིང་རྒྱང་རྒྱུག་འདི་བཞིན་རྒྱ་མཚོའི་ངོས་ལས་མཐོ་ཚད། Feet། གཅིག་ཁྲི་གཅིག་སྟོང་ལྔ་བརྒྱ་ནས་གཅིག་ཁྲི་བདུན་སྟོང་དྲུག་བརྒྱ་བར་དུ་རྒྱུག་གནང་གི་ཡོད་སྟབས་འཛམ་གླིང་ནང་ས་བབ་མཐོ་ཤོས་སུ་རྒྱུག་པའི་རྒྱང་རྒྱུག་འདི་ཆགས་ཀྱི་ཡོད་པ་རེད་འདུག་བཞུགས་སྒར་རྡ་རམ་ས་ལ་ནས་ཨ་རིའི་རླུང་འཕྲིན་ཁང་གི་གསར་འགོད་པ་བསྟན་འཛིན་དབང་འདུས་ཡིན།